འདས་པའི་ལོ་ཤས་གོང་ཏོག་དབྱིབས་ནད་དུག་ཁྱབ་གདལ་བྱུང་བ་ནས་བཟུང། བལ་བོད་གཉིས་ཀྱི་ས་མཚམས་དོལ་པོ་ལུང་པར་དེ་སྔའི་ས་མཚམས་ཚོང་ལས་གཉེར་ས་སྒོ་བརྒྱབ་པ་ལ་བརྟེན་ནས། ད་ལྟ་ད་དུང་དོལ་པོ་ལུང་པར་དངོས་ཟོག་གི་རིན་གོང་ལྡབ་མང་པོ་འཕར་ཏེ། དཀའ་ངལ་འོག་ཡོད་པའི་སྐོར་ལ་དོལ་པོ་ཚར་དགའ་སྟང་གཞུང་ནས་ཡིན་མཁན། ཟླ་བ་ཚེ་རིང་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་བརྗོད་དོན།
ངོ་བོ་བ་ཞུ། དེ་ནས་འདི་དོ་ལུང་པ་འདྲ་མི་འདྲ་གང་དགག་པ་དཀའ་ལས་ཁག་པ་ཞུ། དེ་དེ་ནས་ད་ཅིག་འདི་ཡོན་པོ་ནི་ཡར་ལས་བྱས་ལ་གུར་མོ་ལྔ་བརྒྱ་དྲུག་བརྒྱ་ཚོ་དེའི་རེ་བྱས་ལ་ཡར་ལས་ཁུར་ཟེར་ནས་འདི་ནས་ཡལ་དུ་གུར་མོ་ཉིས་སྟོང་ལྔ་བརྒྱ་སུམ་སྟོང་བཞི་སྟོང་དེའི་རེ་ལས་ཚོ་འགོད་དེ་དེ་ནས་ནི་འདི་ནས་ལས་ད་ཅིག་བྲེལ་ལས་དཀའ་དེ་འདི་ནས་ལས་ཉི་མ་གསུམ་ནི། འགའ་རེས་ལས་བྱ་ལ་གཏོང་དགོས་ཏེ་དེ་ནས་དེ་ནས་གཡག་སླེབས་ནས། དེ་ནས་བྲེས་ལས་ཉི་མ་གསུམ་ཆ་ལ་བརྒལ་དགོས་ཏེ་དེ་ནས་བྲེས་བ་ལན་སྟོང་བཅུ་གཉིས་བཅུ་གསུམ་ལ་གཞག་འགྲོ་འདུག། དེ་ནས་གཡས་ཀྱི་བྱང་སྒོ་ཚོང་ར་དང་ནི་དགའ། གཞན་ཚོང་ར་སྒོ་ནས་ཚུར་ལས་ཟླ་གཅིག་ཉི་མ་གསུམ་ལས་བྱ་ལ་སྒོ་གང་ལྟར་གང་ཡིན་ན་གྱི་རེ་མི་རེ་ཚུར་ལས་སླེབས་ཐུབ་ཀྱི་དེ། དེ་ད་ན་ཟླ་གཅིག་བྱང་ཚོང་ར་སྦོ་ཟླ་བྱ། དེ་ནས་འདི་ཟླ་འདི་ནས་བར་ནས་གཡག་ལས་བྱ་ལ་འགྲེང་དགོས་གཡག་ལས་གཅིག། ད་དམ་པ་གསང་བའི་ལྕགས་རག་དོག་བས་ཡར་ལས་ཁང་པ་ནང་ལས་སླེབས་མི་སླེབས་དཀའ་ངལ་རིན། དེ་ནས་བྲེས་ཤིག་ལམ་རྩ་ལས་འགྱེལ་ཡོང་ཤི་ཡོང་བསམ་པའི་ཚེ་ར་དེ་ནས་དཀའ་ལས་དཀའ་བ་འདུག་ཞེས་ཞུས། དེ་ལྟར་ཁོང་གིས་དོལ་པོ་གི་སྐད་ནང་བརྗོད་དོན་ནི། ཐོག་མར་རྒྱ་ནག་ནས་མཆེད་པའི་ཏོག་དབྱིབས་ནད་དུག་གི་གནས་ཚུལ་དེ་ཁྱབ་གདལ་བྱུང་བའི་རྗེས། ནམ་རྒྱུན་བལ་བོད་གཉིས་ཀྱི་ས་མཚམས་ཚོང་རྒྱག་ས་གཙོ་བོ་དོལ་པོའི་སྐད་དུ་ཅང་ཞེས་པའི་ཚོང་ར་དེ་རྒྱ་ནག་གཞུང་གིས་སྒོ་བརྒྱབ་ནས་ད་ལྟ་ད་དུང་སྒོ་ཕྱེས་མེད་པར་བརྟེན། དོལ་པོའི་ཡུལ་དུ་ད་ལྟའི་ཆར་དངོས་ཟོག་གི་རིན་གོང་ལྡབ་མང་པོ་འཕར་འདུག་ལ། དེ་སྔ་ཡིན་ན་དོལ་པོའི་ལུང་པ་ནས་ཁྱིམ་ཚང་གི་བཟའ་བཅའ་ཉོ་བར་རྟ་དྲེལ་ལ་ཞོན་ནས་ཉིན་གཅིག་གི་རིང་གི་ལམ་ཁར་སོང་རྗེས། ཅང་ཞེས་པའི་ས་མཚམས་ཚོང་ར་དེར་སླེབས་ཀྱི་ཡོད་པ་དང། དེ་ནས་མཁོ་ཆས་དང་བཟའ་བཅའ་ཉོས་རྗེས་ཕྱི་ཉིན་ཉིན་གཅིག་གི་རིང་ཕྱིར་ཡོང་བ་ཡིན་ན་དོལ་པོ་ལུང་པར་སླེབས་ཀྱི་ཡོད་པས་ཧ་ཅང་སྟབས་བདེ་ཡིན་པ་རེད། སྐབས་དེར་དངོས་ཟོག་གི་རིན་གོང་ཡང་གོང་ཚད་འོས་འཚམས་ཡིན་པ་རེད་ལ། འོན་ཀྱང་ས་མཚམས་ཚོང་ར་སྒོ་བརྒྱབ་པ་ལ་བརྟེན་ནས། དོལ་པོའི་ཡུལ་གྱི་མང་ཚོགས་ལ་བཟའ་བཅའི་རིགས་ཉོ་རྒྱུ་མ་རག་པར་བརྟེན།

དེར་བརྟེན་ད་ལྟའི་གནས་སྐབས་ལ་མཚོན་ན་དོལ་པོའི་ཡུལ་དུ་དངོས་ཟོག་གི་རིན་གོང་དེ་ལྡབ་མང་པོ་འཕར་ཡོད་པས། མང་ཚོགས་ལ་དཀའ་ངལ་ཧ་ཅང་ཆེན་པོ་རེད་འདུག་དོལ་པོའི་ཡུལ་ནས་དངོས་ཟོག་རྒྱུག་ཆེ་ཤོས་དང་མང་ཚོགས་ལ་མཁོ་གལ་ཆེ་ཤོས་དེ། བོད་ནས་ཁྱེར་ཡོང་བའི་མར་ཕྱུར་གྱི་རིགས་དང། ཇ་དང་ཚྭ་ཁུ་སོགས་མང་པོ་ཡོད་པ་རེད་ལ། ད་ལྟ་དེ་འདྲའི་དཀའ་ངལ་ཆེན་པོ་འཕྲད་ཀྱི་ཡོད་པ་དེའང་བལ་བོད་ས་མཚམས་སུ་གཏན་སྡོད་པ་དོལ་པོ་ལ་མཚོན་ན་བལ་བོའི་རྒྱལ་ནང་ནས་དངོས་ཟོག་ཉོ་བ་ལས་ས་མཚམས་རྒྱ་ནག་གི་ཚོང་ར་ནས་ཉོས་པ་ཡིན་ན་འགྲོ་ལམ་ཅུང་སྟབས་བདེ་བོ་ཡོད་པ་དང། ཡང་ཕྱོགས་གཅིག་ནས་དོལ་བོའི་ལུང་བ་ནི་རི་གཟར་ལུང་སྟོང་དང། རླངས་འཁོར་གྱི་གཞུང་ལམ་ཟེར་བ་ཞིག་གཏན་ནས་མེད་པའི་སྟབས་ཀྱིས། རང་གི་རྒྱལ་ཁབ་ནས་ཐོན་པའི་ཐོན་རྫས་རིགས་ཉོ་རྒྱུར་འགྲིམ་འགྲུལ་སྟབས་བདེ་མེད་པ་རེད་ལ། དེར་བརྟེན་ཁྱིམ་ཚང་གི་བཟའ་བཅའི་རིགས་མང་པོ་ཞིག་རྒྱ་ནག་ནས་ཐོན་པ་ཉོ་དགོས་ཀྱི་ཡོད་པ་རེད་ཅེས་སོགས་འགྲེལ་བརྗོད་གནང་སོང། དེ་ལྟར་ན་དོལ་པོ་གི་སྟོད་ཁུལ་གྱི་དོལ་པོ་བུདྡྷ་ཀུན་མཁྱེན་དོལ་པོ་སངས་རྒྱས་ཀྱི་འཁྲུངས་ཡུལ་ཕྱོགས་དང། ཤེལ་ཕུག་དང་སུམ་མདོ། ཚ་དགའ་སྟེང་གཞུང་བཅས་ཡོངས་སུ་དཀའ་ངལ་གཅིག་མཚུངས་སུ་འཕྲད་བཞིན་ཡོད་པ་རེད་འདུག་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་ཀུན་བཟང་བསྟན་འཛིན་ཡིན།